རེད་བ་རྟགས་བཀོད་པ་ཟེར་ན་དུ་ལྡན་ལ་ཆོས་ཅན་མེ་ཡོད་དེ་དུ་བ་ཡོད་པས་དུ་བ་སྤྱི་ཙམ་པ་དེ་བཀོད་པ་རེད་ཡིན་ན་ཡང་སོང་བ་ཟེར་དེ་ག་རེ་ཟེར་ཡ་རེད་ཕྱི་རྒོལ་དེ་མེད་སོང་བ་ཟེར་དུས་ག་རེ་ལ་ཕྱི་རྒོལ་དེའི་བློ་ངོ་ལ་ག་རེ་ཟེར་ན་ཁོ་བོའི་རྟགས་གོ་རྒྱུ་མཚན་ཅིག་བསམ་ནས་ཕ་གིར་ད་ཕ་གིར་མེ་ཡོད་ན་མེད་ནམ་བསམ་བྱས་ནས་འོ་དོགས་པ་སྐྱེ་ས་ཞིག་གོ་རེད་བ་འོ་ཁོ་ལ་བློ་ངོ་ལ་སོང་ཡའི་གོ་ལ་ལ་ཡི་དུ་བ་དེ་སོང་བ་རེད་ལབ་བཞག་དེ་ལ་གང་ལ་ཡི་དུ་བ་སོང་བློ་ལ་སོང་ཡའི་དེ་ལ་ལ་ཡི་དུ་བ་སོང་ཡོད་ན

གང་བཀོད་པ་ཁོ་མ་སོང་བློ་ལ་མ་སོང་སོང་བ་ཁོ་མ་བཀོད་པ་རེད་བ། ཡིན་ན་ད་ཁྱོད་རང་གི་རྟགས་སུ་འདི་སོང་ཟེར་ནས་སྐད་ཆ་བཤད་ཡ་རྩ་ནས་མེད་པར་ཐལ། མེད་པར་ཐལ། བཀོད་པ་ཁོ་མ་སོང་སོང་བ་དེ་མ་བཀོད་པའི་ཕྱིར། གལ་སྲིད་སོང་བ་དེ་བཀོད་ན་ཡང་ཨ་ནི། གང་ཟེར། མོས་བཀོད་པས་ཆོག་གི་མོད་ཟེར་ཨ་ནི། ན་ཚ་འོང་ཡོང་གི་རེད་ཟེར་ལ་སྐྱོན་ཅིག་མིས་རྟགས་གསལ་གཏོང་གི་རེད་བསམ་ནས་མ་བཀོད་པ་ཡིན་པས་ཟེར་ལབ་དགོས་ཨར་བ། འོ་ཁྱོད་ཀྱི་རྟགས་སུ་འདི་སོང་ཞེས་སྨྲས་པ་ལ་དོན་མེད་པ་དང་ཁྱོད་ཀྱིས་གང་སྨྲས་པ་དེ་རྟགས་སུ་མ་སོང། གང་སོང་བ་ཁོ་ཟེར། གང་སྨྲས་པ་གོ་ལ་དུ་བ་སྤྱི་ཙམ་པ་དེ་བཀོད་པ་སྨྲས་པ་ཡིན་ཟེར་གི་ཡོད་རེད། བཀོད་པ་དང་སྨྲས་པ་གཉིས་གཅིག་པ་རེད་འགྲོ་རོ། བཀོད་པ་ཡིན་ཟེར་གི་ཡོད་རེད་སོང་བ་གོ་ལ་ལ་ཡི་དུ་བ་དེ་སོང་ཟེར་དུས་རྟགས་སུ་གང་བཀོད་པ་གོ་མ་སོང་སོང་བ་གོ་ཁ་ནས་མ་ལབ་པ་རེད་མ་བཀོད་པ་རེད། དེ་བྱས་རྟགས་གསལ་ཁས་བླངས་བྱས། རྟགས་གསལ་ཁས་བླངས་ཟེར་དུས་ག་རེ་ཟེར་ཡ་རེད། རྟགས་དང་གསལ་བ་གཉིས་ཀ་ལ་དོན་གྱི་ལན་རྒྱབ་སོང་ཟེར་ཡ་རེད་བ། རྟགས་སུ་འདི་སོང་མེད་བ་ལ་དོན་མེད་བ་དེ་དོན་གྱི་ཁས་བླངས་པ་རེད་ཅེས་དངོས་སུ་རང་ད་ཁོས་ཁས་ལེན་གི་མ་ར་བ། རྟགས་སུ་འདི་སོང་ཞེས་སྨྲས་པ་ལ་དོན་མེད་པར་ཐལ་འདོད་ཟེར་ན་ད་དེ་ནི་རྟགས་ཡང་དག་བཀོད་པ་ལ་འབྲས་རྟགས་ཡང་དག་ཅིག་བཀོད་པ་ལ་དུ་ལྡན་ལ་ཆོས་ཅན་མེ་ཡོད་དེ། དུ་བ་ཡོད་པའི་ཕྱིར་ཞེས་པའི་འབྲས་རྟགས་ཡང་དག་བཀོད་པ་ལ་དོན་མེད་ལབ་བྱ་བ་དེ་ནི་འགྲིག་གི་ཡོད་མ་ར་བ། དོན་གྱི་ཁས་བླངས་ལ་ཕྱིན་པ་རེད་ཟེར། ཁས་བླངས་ཟེར་དེ་ག་རེ་རེད་ཁྱོད་ཀྱིས་གང་སྨྲས་པ་དེ་རྟགས་སུ་མ་སོང་བ་དེ་སྨྲ་མི་ནུས་པའི་ཕྱིར་ཟེར་དེ་ཁོ་ནི་ཁས་ལེན་ངོ་མ་ཡིན་པའི་ཕྱིར་རེད་བ།

སོང་བ་དེ་སྨྲ་ནུས་ན་ཡང། དེ་ཉིད་བཀོད་པས་ཆོག་མོད། ད་ག་རེ་བྱས་པ་མ་བཀོད་པ་ག་རེ་ཡིན་པ་ཟེར། མིས་རྟགས་གསལ་གཏོང་གི་རེད་བསམ་ནས་མ་བཀོད་པ་ཡིན་པས་ཞེས་ནད་འོང་བ་མཐོང་ནས་ནད་ཟེར་དེ་ད་གཞན་དག་ཟེར་ཡ་མ་རེད་ཕ་ནས་ཚུར་མིས་སྐྱོན་ཅིག་བཏང་གི་རེད་བསམ་བྱས་ད། དུ་ལྡན་ལ་ཆོས་ཅན་མེ་ཡོད་དེ་ལ་ཡི་དུ་བ་ཡོད་པས་ཟེར་ག་བྱས་ན་ལམ་སང་རྟགས་གསལ་ཞིག་བཏང་གི་རེད་བསམ་བྱས་མ་བཀོད་པ་ཡིན་པས་ཞེས་མ་བཀོད་དམ། ཟེར་ཞིང་འོ་ཐུག་ཆེ་ད་འདི་ཡག་ཅིག་ཐག་བཅད། ག་ཟེ་དེ་འདྲ་དེ་ན་མངོན་སུམ་གྱིས་ལ་ལ་མེད་པའི་དུ་བ་རྟགས་སུ་སོང་ཟེར་ཅིག་བྱས། འོ་དེ་ནི་ག་རེ་འགོ་བཀོད་པའི་ཚེ་ན།

ད་ལྟ་འདིར་ཡར་ནས་རྟགས་གསལ་ད་བཞི་པ། བཞི་པ་ཡིན་ན་ལྔ་པ་ཡིན་ན་ད་གང་ཡིན་ན་ཟེར་དགོས། ད་ཡར་ནས་ལབ་ཡོང་དུས་ས་ཐལ་བ་ལྔ་བཏང། གར་ཚུགས་རྩོད་པ་ལྔ་ཡི་སོར་བརྗེ་བ་ལྔ་ཡི་ནང་གི་ཐ་མ་ཐ་མ་གོ། ད་གང་དུ་ཡིན་དུས་རྩོད་པ་ཐ་མ་དེ་ར་བ་རེད་པ། དུ་བ་ཡོད་ན་དུ་བ་གྲུབ་དུས་མེ་མ་སྐྱེས་དུ་བ། མ་རེད་མེ་གྲུབ་དུས་ན་དུ་བ་མ་སྐྱེས་དུ་བ་སྐྱེས་དུས་མེ་འགག་ཚར་རེད་གོ། དུ་བ་ཡོད་ན་མེ་ཡོད་པའི་ཁྱབ་པ་ཟེར་དེ་སྐད་ཆ་དེ་རྩ་བ་ཉིད་ནས་མི་འདུག་བྱས་ཙང་དུ་བ་ཡོད་པའི་རྟགས་ལ་མེ་ཡོད་པ་དེ་གོ་ཐུབ་ཀི་མི་འདུག་བྱས་ཙང་རྒྱུ་འབྲས་ལ་གོ་བྱ་གོ་བྱེད་ཟེར་དུས་རྩ་བ་ཉིད་ནས་ད་ག་ཟེར་སྐད་ཆ་བཤད་བསྡད་པ་རེད་ཤེས་མི་འོ་རྩོད་པ་དེ་ལ་ད་ལན་འོ་རྒྱག་ཡོང་གི་ཡིན་པ་རེད། གོ་བྱ་གོ་བྱེད་དུ་རྟོག་པ་ཕྱིན་ཅི་ལོག་གིས་སྒྲོ་བཏགས་པ་ཙམ་དུ་འདོད་པ་མི་རིགས་ཏེ། དེ་ལྟར་ན་དུ་བ་ཆོས་ཅན་འབྲས་བུ་ཡིན་ཏེ་ཕན་གདགས་བྱ་ཡིན་པའི་ཕྱིར་ད་ཁྱོད་རང། དུ་ལྡན་ལ་ཆོས་ཅན་མེ་ཡོད་དེ་དུ་བ་ཡོད་པའི་ཕྱིར་ཞེས་པའི་རྟགས་དེ་ལ་ཡང། གོ་ག་རེ་ཟེར་ན་དུ་བ་ཡོད་ན་མེ་ཡོད་པའི་ཁྱབ་པ་དེ་མི་འདུག་ཟེར་མེ་དེ། དུ་བ་ཡོད་པའི་དུས་སུ་ཡང་མི་འདུག།

དེ་ནི་ཁ་རུ་ཕན་གདགས་པ་བྱ་ས་དེ་རེད་བ་ཕན་གདགས་བྱ་ད་ཕན་གདགས་པ་བྱ་ས་བ་ཡིན་ན་ཕན་གདགས་བྱ་རེད་ས་ཡིན་ད་དུ་བ་ཆོས་ཅན་འབྲས་བུ་ཡིན་ཏེ་ཕན་གདགས་བྱ་ཡིན་པའི་ཕྱིར་ཟེར་ན་ཡང་དེ་ལ་ཡང་འོ་དེ་ལ་ཡང་རྟགས་ཡང་དག་མ་ཡིན་པ་དང་མ་ཡིན་པ་དང་ཁྱོད་རང་གི་ཟེ་ཡའི་གོ་དང་གཅིག་པ་དུ་ལྡན་ལ་ལར་མེ་ཡོད་དེ་དུ་བ་ཡོད་པའི་ཕྱིར་ཟེར་ལ་ཁྱབ་པ་མི་འདུག་ཟེར་དུ་ཡི་དུས་སུ་ཡང་ཁྱབ་པ་མི་འདུག་མེ་ཡི་དུས་སུ་ཡང་ཁྱབ་པ་མི་འདུག་ཟེར་དེ་ཟེར་ན་དེ་ལྟར་དེ་ལ་ཡང་ད་ག་རང་རེད་དུ་བ་ཆོས་ཅན་ཁ་རུ་འབྲས་བུ་ཡིན་ཏེ་ཕན་གདགས་བྱ་ཡིན་པའི་ཕྱིར་ཟེར་ན་དུ་བ་ཕན་གདགས་བྱ་ཡིན་པ་ངེས་ཡོད་མ་རེད་མེ་ཡང་ག་རེ་རེད་ཟེར་ན། ཕན་གདགས་བྱ་ཡིན་པ་ངེས་མེད་ཨ་ཐང། ཕན་འདོགས་བྱེད་གར་འགོ་རྒྱུ་ཡི་དུས་སུ་མེ་ཡི་དུས་སུ་ནི་ཕན་གདགས་ས་གོ་གཞི་ནས་གྲུབ་རྒྱུ་རེད། དུ་བ་ཕན་གདགས་བྱ་དུ་བ་གོ་གྲུབ་པ་དེ་ཚེ་ན་ཕན་འདོགས་པ་བྱེད་མཁན་གོ་ཡོད་མ་རེད་ཁྱེད་རའི་སྐད་ཆ་དེ་རང་རང་བཤད་གི་འདུག་ག་ཟེར་ད་མགོ་མཚུངས་རིགས་པ་བཏང་འགོ་ཨ་ར་བ། འདི་ལྟ་སྟེ་ངེས་ཡོང་དུས་གར་ངེས་རྒྱུ་འདུག།

ཕན་གདགས་བྱ་ཡིན་པ་ངེས་རྒྱུ་ཡ་རེད་ཟེར་ན་འོ་ན་དུ་ཡི་དུས་སུ་མེ་ཡོད་ན་མེ་གོ་མེད་ཀྱང་མེ་ཡོད་ན་དུ་བ་ཡོད་པའི་ཁྱབ་པ་ངེས་རྒྱུ་ཡོ་ཨ་རེད་ཟེར་ནས་གཅིག་པ་ལབ་རྒྱུ་ཨ་རོ་ཨ། རང་ལུགས་ལ་ད་དུ་བ་ཡོད་ན་མེ་ཡོད་པའི་ཁྱབ་པ་གོ་ག་དུས་ངེས་ཀྱི་རེད་དུ་ཡི་དུས་སུ་ངེས་པ་རེད་མེ་ཡི་དུས་སུ་ངེས་པ་རེད། རེད་བ། ཆ་ཤས་ཆ་ཤས་སུ་ལྡན་པའི་ཟེར་ན་ག་ཆ་ཤས་སུ་ལྡན་པ་ཟེར་ན་དེ་གཉིས་ཆ་ཤས་སུ་ལྡན་པ་ཟེར་ན། ད་ད་དེར་བ་དཔེར་ན་དེ་ད་ང་རོ་བྱེད་ཟེར་ན་དོ་ག་རེད་ད་དེང་སང་ད་བ་ཕ་ཆེ་མེད་པའི་སོར་བྱེད་མ་རེད་སྙམ་འདྲེ་རུ་ང་ལ་བྱེད་ན་ཡག་ཡག་རེད། མཉམ་འབྲེལ་ས་ལ་ཕྱིན་སོང་ན་ད་ལྟའི་དུས་སུ་ད་མེ་དང་དུ་བ་གཉིས་ཀ་ཡལ་ག་ཡོད་རེད་བ། འོ་དེ་གཉིས་ཀ་ཡོད་པའི་དུས་ཚོད་སྐོར་ལ་ད་ཆ་གཞན་གང་བྱས་དུས་ཚོད་རིང་པོ་ཅིག་ལ་བསམ་བློ་བཏང་བསྡད་དགོས་རེད་བ། འོ་དེ་ཡོད་ཚོད་ན་ད། དཔེར་ན། མེ་བཏང་བཞིན་པའི་གནས་སྐབས་ལ་དུ་བ་ཡར་ཐོན་དེ་ནི་རང་རྒྱུ་མེ་སྔ་མ་དང་འགག་ཚར་དེ་འདྲའི་དུ་བ་དེ་གི་རང་རྒྱུ་མེ་སྔ་མ་དང་འགག་ཚར་དེ་ཡིན་ན་ཡང། འོ་དེའི་ཚེ་ན་ཡང་མེ་ཅིག་ཡོད་རེད་ཡོད་མ་རེད། འོ་དེའི་ཚེ་ན་ནི། འོ་མེ་དུ་གཉིས་ཀ་ཆ་ཤས་སུ་ལྡན་པ་དེ་ཆགས་འགྲོ་རེད་བ། འོ་དེ་གང་འདྲ་མེ་དུ་གཉིས་ཀ་ཡོད་པའི་དུས་ཚོད་ཅིག་བཞག་རྒྱུ་ཨ་རོ་བ། ཁོ་མེ་སྔ་མ་སྔ་མ་དེ་འདྲའི་དུ་བ་དེ་མེ་སྔ་མ་སྔ་མ་སྔོན་དུ་སོང་ནས་སྐྱེས་པ་རེད་ར་བ། ཡིན་ན་ཡང་ཁོ་རང་དུས་མཉམ་དུ་གྲུབ་པའི་དུ་བ་ཅིག་ཡོད་ཨ་རོ་བ། འོ་དེའི་ཚེ་ན་དེ་འདྲ་མེ་ཡོད་ན་དུ་བ་ཡོད་པའི་ཁྱབ་པ་དེ་ངེས་རྒྱུ་འདུག་ཟེར་ཨ་རོ་བ། དེ་ནང་བཞིན་བྱས་ནས་དེ་ད་ད་དེ་ག་དུས་འདི་ཕན་གདགས་བྱ་གོ་ག་དུས་ངེས་ཡོང་དགོས་རེད།

ཁོའི་དུས་སུ་ཕན་གདགས་བྱ་ཡིན་པ་ངེས་སོང་ན་དེའི་དུས་སུ་ཕན་འདོགས་པར་བྱེད་པ་དེ་དགུ་དགུ་མ་རེ་ཟིན་སླེབ་དགོས་ཧ་རོ། སླེབ་ན་ནི། འོ། དུ་བ་ཡོད་ན་མེ་ཡོད་པའི་ཁྱབ་པ་གོ་རྟོགས་པ་ལ་ཡང། དུའི་དུས་སུ་ཡང་དུ་བ་ཡོད་ན་མེ་ཡོད་པའི་ཁྱབ་པ། མེའི་དུས་སུ་ཡང་དུ་བ་ཡོད་ན་མེ་ཡོད་པའི་ཁྱབ་པ་མེད་ན་ཡང་ཅི་བཏང། འོ། ཀོ་ནག་སི་གོ་བྱེད་དུ་མི་རུང་བར་ཐལ། འོ། དུ་བ་གྲུབ་པ་ན་ཕན་གདགས་བྱར་འགལ་བས། རང་ལུགས་ལ་དུ་བ་གྲུབ་པ་དེ་ཚེ་ན་ཕན་གདགས་བྱར་མི་འགལ་བའི་ཕྱིར། མི་འགལ་བར་ཐལ་འོ་དུ་བ་གྲུབ་པ་དེ་ཚེ་ན་ཕན་གདགས་བྱ་གོ་ག་ལ་གྲུབ་པ་ཡིན་པའི་ཕྱིར། དུ་བ་གྲུབ་པ་དང་མེ་ཡི་ཕན་གདགས་བྱ་གོ་གྲུབ་པ་དུས་མཉམ་ཡིན་པའི་ཕྱིར། འགལ་བས་ཕྱོགས་ཆོས་མ་གྲུབ་ཞེས། དེ་མ་གྲུབ་ན་ཟེར་དེ་འདྲའི་རྟགས་དེ་ལ་རང་ལུགས་བྱས་ན་ཕྱོགས་ཆོས་གྲུབ་པ་རེད་དེ་ལ་དུ་བ་ཆོས་ཅན་འབྲས་བུ་ཡིན་ཏེ་ཕན་གདགས་བྱ་ཡིན་པའི་ཕྱིར་ན་རྟགས་ཡང་དག་ངོ་མ་ཅིག་རེད་དེ་བ་ཁྱོད་རང་ལྟ་ན་དེ་ལ་ཕྱོགས་ཆོས་མ་གྲུབ་གོ་རེད། ད་ཕྱོགས་ཆོས་ཀྱི་དུས་སུ་ཡང་མེ་དང་བཅས་པ་མ་ཡིན་མེའི་དུས་སུ་དུ་བ་དང་བཅས་པ་མ་ཡིན་པའི་ཕྱིར། མ་ཡིན་པ་ད་དུས་སུ་མེའི་དུས་སུ་རྫས་ཐ་དད་རྩི་ས་ཡི་རྫས་དུ་བ་གོ་མེད་དུ་བའི་དུས་སུ་རྫས་ཐ་དད་རྩི་ས་ཡི་མེ་གོ་མེད་པའི་ཕྱིར་ཁྱོད་རེ་ད་ག་རང་ལབ་ཀི་འདུག་བ། གཞན་ཡང་རྫས་ཐ་དད་མི་སྲིད་པ་དང་ཟེར་འོ་དེ་རེད་མེ་དུ་གཉིས་པོ་དེ་རྫས་ཐ་དད་མ་ཡིན་པ་དང་མ་ཡིན་པ་ད་དུ་བའི་དུས་སུ་ཡང་རྫས་ཐ་དད་མ་ཡིན་མེའི་དུས་སུ་ཡང་རྫས་ཐ་དད་མ་ཡིན་པའི་ཕྱིར། ད་དུ་བའི་དུས་སུ་མེ་དང་རྫས་ཐ་དད་རྩི་ས་དེ་མེ་གོ་མེད་ག་ད་དུ་བ་གོ་མེད་པའི་ཕྱིར། དུ་བའི་དུས་སུ་མེ་དང་རྫས་ཐ་དད་རྩི་ས་ཡི་མེ་དེ་མེད་པས་ཞེས་ཟེར་འོ་དུག་གསང་གི་བ་དེ་ག་རང་ག་ཁོ་རང་གི་འགོ་འཛུགས་གང་ལབ་པ་གོ་ད་གཅིག་པ་གཅིག་གོ་ནས་ལན་རྒྱག་པ་བྱེད།

ག་ཚོད་མགྱོགས་པོ་དེ་ག་ཚོད་ཁ་བདེ་པོ་ཡིན། བཏང་མི་བཏང་གཉིས་པོ་དེ་མཉམ་པོར་ལབ་ཐུབ་མཁན་དེ་སུ་གཅིག་གིས་ཁག་འཁོར་བ། གཞན་ཡོང་དུས་སུ་བཏང་མི་བཏང་ཞེས་མགྱོགས་པོ་མགྱོགས་པོ་ལབ་ན་ཡང་ད་ག་རེད་སྔོན་ལ་བཏང་ག་ལབ་རེད་དེ་ནི་གཞུག་ལ་མི་བཏང་ག་ལབ་རེད་གཞན་དུ་བཏང་ག་ལབ་དུས་མི་བཏང་མ་ལབ་མི་བཏང་ལབ་དུས་བཏང་ག་ལབ་ཡོང་མ་རེད་མི་ཡིན་ཙང་ངོ། དེ་ནི་ཁས་བླངས་ཀྱི་བསལ་བ་བསྟན་མི་ནུས་པར་ཐལ་ཟེར་བ་དེ་རེད། གཞན་ཡང་རྫས་ཐ་དད་མི་སྲིད་པ་དང་ཁས་བླངས་ཀྱི་བསལ་བ་བསྟན་མི་ནུས་པ་སོགས། ཉེས་པ་དུ་མར་འགྱུར་བས་ད་དེ་འདྲས་ལབ་ན་ཉེས་པ་དུ་མ་འབྱུང། ཡིན་ཙང་རྟགས་ཆོས་འབའ་ཞིག་དགོས་ཟེར་རྟགས་ཆོས་ཟེར་ན།

འོ་ཐུགས་རྗེ་འབྲས་སྤུངས་ཀྱི་རྟགས་ཆོས་འབའ་ཞིག་གོ། དེས་ན། ཕ་གི་ན་དུ་བ་འདུག་པས་ཟེར་དུས་ཙ། ལ། ཕ་ཡི་ཕ་གི་ན་ཟེར་དུས་ཙ་ལ་ཀོ་ད་ཕ་ཡི་རི་རྡོག་རྡོག་རེད། འོ་རི་རྡོག་རྡོག་དེ་ག་ན་དུ་བ་འདུག་པས་ད་ན་མེ་ཞིག་ཕ་གཞན་ཡོད་ཀྱི་རེད་བསམ་པའི་བསམ་བློ་ཁོ་ན་ཡང། འོ་བསམ་ཡོང་དུས་ཙ་ན་རྟགས་སུ་འགྲོ་ཡ་ཀོ་ལ་ལ་རི་རྡོག་རྡོག་དེའི་སྒང་གི་དུ་བ་ཀོ་སོང་ཡོད་མ་རེད་དུ་བ་སྤྱི་ཙམ་པ་ཀོ་སོང་བ་རེད། འོ་དེས་ན་ཕ་གི་དུ་བ་ཕ་གི་ན་དུ་བ་འདུག་པས་མེ་འདུག་སྙམ་དུ་བསམ་གི་རེད། ཡིན་ན་ཡང། དེ་བསམ་གི་ཡོད་མ་རེད་པ་ངོ་མ་ཀོ་བྱས་ན། ཕ་ན་དུ་བ་འདུག། ངས་དེ། ཕ་གི་ན་དུ་བ་འདུག་ཟེར་དུས་ཁྱད་གཞི་ཁོ་ལ་རི་རྡོག་རྡོག་དེ་བཟུང་གི་ཡོད་རེད་མ་གཏོགས། ཕ་ཡི་སྒང་དེ་ན་རི་རྡོག་རྡོག་དེ་ཡི་མེ་དེ་ཡོད་རེད་ག་རེ་ཟེར་ན་རི་རྡོག་རྡོག་དེ་ཡི་དུ་བ་དོན་གྱི་དུ་བ་ཟེར་བའི་བསམ་བློ་ལ་གོ་གི་ཡོད་མ་རེད་བ། ཅེས་ཁོར་ལྟོས་ས་དེར་ཕ་གི་ན་ཟེར་དེ་ཁྱད་གཞི་དེ་བཟུང་བ་རེད་བ། ཕ་གི་ན་ཟེར་ཁྱད་གཞི་ཁོ་བཟུང་ག་རེ་ཟེར་ན་དུ་བ་འདུག་པས་ཟེར་ལབ་པ་རེད་བ། ཟེར་དུས་ད་ང་རང་བསམ་བློ་བཏང་ན་ཕ་གི་ན་རི་རྡོག་རྡོག་དེའི་སྒང་གི་དུ་བ་དེ་འདུག་པས་བསམ་པའི་སོ་རེད་དེ་རེད་ཡ་མ་རེད་བསམ་བློ་ག་ལེ་ག་རེ་བསམ་བློ་བཏང་ན་ཕ་གི་ན་རི་རྡོག་རྡོག་དེའི་སྒང་དེ་དུ་བ་དེ་འདུག་བྱས་ཙ་ད་མེ་ཡོད་པ་ད་གི་རི་རྡོག་རྡོག་གི་མེ་དེ་ཡོད་ཨར་བསམ་གི་ཨ་རེ་ཕ་གིན། དུ་བ་འདུག་བསམ་གི་འདུག་རི་རྡོག་རྡོག་གི་དུ་བ་འདུག་བསམ་གི་འདུག་ཨོ་བྱས་ཙ་བསམ་བློ་ཁོ་ལ་དེ་མེད་དུ་འགྲོ་གི་མེད་རྟགས་ལ་འགྲོ་ཡ་ཁོ་ལ་དུ་བ་ཁོ་རང་འགྲོ་ཡི་རྟགས་དེ་ནས་བསྟན་པར་ཙ་ད་ཡིན་པའི་སྐད་ཆ་རེད་བ་དང། ཨོ་ཐུགས་ཆེ། དེ་ནི་ག་རེ་འོ་དེས་ན་ཕ་གི་ན་དུ་བ་འདུག་པས་མེ་འདུག་སྙམ་པའི་རྟགས་སུ་ནི། ཨོ་དུ་བ་ཉིད་སོང་བ་སྡེ་བདུན་གྱི་དགོངས་པ་རྨ་མེད་པའོ་ཟེར་ཨོ་ད་ཚད་མ་སྡེ་བདུན་གྱི་དགོངས་པ་རྨ་མེད་པ་ཟེར་སྐྱོན་རྨ་བཟོས་ན་ད་རེ་རྐང་པ་རྨ་བཟོས་ན་ཡིན་ཟེར་རྐང་པ་རྨ་བཟོས་ན་ལག་པ་དེ་ལ་རྨ་བཟོས་ན་ལག་པ་ལ་སྐྱོན་ཤོར་རེད། སྡུག་པ་རྨ་བཟོས་ན་གོ་ལ་མེད་སྐྱོན་ཤོར་རེད་བྱས་ཙང་རྨ་མེད་པ་ཟེར་སྐྱོན་མེད་པ་རེད་བྱས་པ་རེད་རྨ་བཟོས་ན་སྐྱོན་ཡོད་རེད་རྨ་མེད་པ་ཡིན་ཙང་སྐྱོན་མེད་པ་རེད་བྱས་སྡེ་བདུན་གྱི་དགོངས་པ་མེད་པ་རེད། འོ་སྡེ་བདུན་གྱི་དགོངས་པ་ཟེར་དུས་ཚད་མ་སྡེ་བདུན་གྱི་དགོངས་པ་འོ་ཏག་ཏག་དགོངས་པ་གོ་ཡིན་གསུང་གི་ཨ་ར་བ་ད་དེ། འོ་སྡེ་བདུན་གྱི་དགོངས་པ་རྨ་མེད་པ་འོ་བྱས།